ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་བཅུ་དྲུག་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་བཅས་ནས་ང་ཚོའི་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། རྗེ་གུང་ཐང་སྐུ་ཕྲེང་བདུན་པའི་དུས་འཁོར་དབང་ཆེན་ཐེངས་དང་པོ་ལ་མི་ས་ཡ་གཅིག་ལྷག་འཛོམས་ཡོད་པར་ཚོད་དཔག་གནང་བཞིན་པ་ནི་བོད་མི་འདུ་འཛོམས་ཆེ་ཤོས་ལོ་རྒྱུས་ཀྱི་ཟིན་ཐོ་ཞིག་ཏུ་བོད་ཕྱི་ནང་གཉིས་ནས་ངོས་འཛིན་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་གཞུང་མང་གཉིས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པའི་རྟེན་གྱི་ཚུལ་དུ་མོན་རྟ་དབང་ནང་རྒྱལ་བའི་ཕོ་བྲང་གསར་བཞེངས་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་ནག་གཞུང་གིས་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་ཞེས་ཁ་གཡར་ཏེ་བོད་མིའི་རང་དབང་ལ་དམ་བསྒྲགས་ཇེ་ཆེར་གཏོང་བཞིན་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བ་ཞིག་དང། དེ་ནས་ནང་པའི་གནས་ཆེན་མཉན་ཡོད་དུ་རྒྱལ་སྤྱིའི་རང་བཞིན་གྱི་དགེ་སློང་མའི་དབྱར་གནས་ཐེངས་དང་པོ་ཚོགས་གནང་བར་མཇུག་སྒྲིལ་གནང་ཡོད་པའི་སྐོར་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་དང་ཤེས་ཡོན་སློབ་གཉེར་ལྟེ་གནས་ཁང་ཐད་གླེང་མོལ་ཞུས་པ་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལེ་ཚན་ཁག་འགོ་མ་བཙུགས་གོང། རྗེ་གུང་ཐང་སྐུ་ཕྲེང་བདུན་པའི་དུས་འཁོར་དབང་ཆེན་ཐེངས་དང་པོ་ལ་མི་ས་ཡ་གཅིག་ལྷག་འཛོམས་ཡོད་པའི་ཚོད་དཔག་གནང་བཞིན་པ་ནི། བོད་མི་འདུ་འཛོམས་ཆེ་ཤོས་ལོ་རྒྱུས་ཀྱི་ཟིན་ཐོ་ཞིག་ཏུ་བོད་ཕྱི་ནང་གཉིས་ནས་ངོས་འཛིན་གནང་བའི་སྐོར་བློ་བེ་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་ནང་གི་མདོ་སྨད་ཀན་ལྷོ་བོད་རིགས་རང་སྐྱོང་ས་ཁུལ་མཛོད་དགེའི་སྨད་ཀྱི་ས་ཆ་གུར་གདོང་རྒྱབ་ཐང་ཆེན་དུ། རྗེ་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས། སྤྱི་ཟླ་དགུ་པའི་ཚེས་བཅུ་བཞི་ནས་ཉི་མ་བཞི་གི་རིང་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གནང་བཞིན་པར། བོད་མདོ་དབུས་ཁམས་གསུམ་གྱི་བོད་མི་གཙོས་པའི་རྒྱ་བོད་ཧོར་གསུམ་གྱི་མི་མང་ས་ཡ་གཅིག་དང་འབུམ་ཁ་ཤས་འཛོམས་ཡོད་པ་མ་ཟད། ས་ཁུལ་མང་པོར་རྒྱ་ནག་གཞུང་གིས་བཀག་འགོག་དང་ས་གནས་ས་ཐོག་ཏུ་རླངས་འཁོར་གྱི་ལམ་འགག་སྟེ་མ་ཐར་བའི་དཀའ་ངལ་བཅས་ལ་མ་ལྟོས་པར། དུས་འཁོར་དབང་ཆེན་དངོས་གཞི་སྤྱི་ཟླ་དགུ་པའི་ཚེས་བཅོ་ལྔ་གི་ཉིན་མོར་ཡང། བོད་མི་ཧ་ཅང་མང་བོ་ཟིག་ལ་ལུང་བརྒལ་ཏེ་རྐང་ཐང་དུ་དབང་གནང་ས་ལ་འབྱོར་དང་འབྱོར་བཞིན་པར་བརྟེན། དུས་འཁོར་དབང་ཆེན་ཞུ་སར་དངོས་སུ་ཡོད་མཁན་གྱི་བོད་མི་ཁག་ཅིག་གིས་ས་གནས་གཅིག་ཏུ་བོད་མི་འདི་འདྲ་མང་བོ་ཟིག་མཉམ་འཛོམས་གནང་བ་མི་ཚེ་གི་ནང་མཐོང་མྱོང་མེད་པ་དང། བོད་མིའི་འདུ་འཛོམས་ཆེན་པོ་འདི་ནི་དུས་འཁོར་གྱི་རྒྱུད་བོད་ལ་དར་ནས་བཟུང་དང། བོད་ཀྱི་ལོ་རྒྱུས་ཀྱི་ནང་གི་བོད་མི་འདུ་འཛོམས་ཆེ་ཤོས་ཡིན་པར་ཕལ་ཆེར་ཐེ་ཚོམ་མི་འདུག་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག་ཅིང། གུང་ཐང་སྐུ་འཕྲེང་དྲུག་པ་འཇིགས་མེད་བསྟན་པའི་དབང་ཕྱུག་གི་སྐོར་ཞིབ་འཇུག་རྩོམ་ཡིག་ཁག་ཕྱོགས་བསྡུས་ཀྱིས་གུང་ཐང་ཞིབ་འཇུག་གི་དེབ་འདོན་མཁན། ཨོ་སི་ཁྲུ་ལི་ཡ་གི་ནང་གནས་སྡོད་གུང་ཐང་འབྲུག་བྷེ་ལགས་ནས། ཁོ་རང་ལ་ས་གནས་རང་གི་མིས་གནས་ཚུལ་མཁོ་སྤྲོད་བྱས་པ་ལྟར་ན། སྟོད་མངའ་རིས་དང་དབུས་གཙང་མདོ་སྟོད་སྨད་བཅས་ནས་མི་ཚོགས་ཧ་ཅང་མང་བོ་འདུ་བ་མ་ཟད། རྒྱ་རིགས་དང་སོག་པོ་ཕྱི་ནང་གིའང་དད་ལྡན་པ་ཧ་ཅང་མང་བོ་འབྱོར་བ་འགྲེལ་བརྗོད་གནང་གི་འདུག། ཁ་སང། ཉི་མ་གཅིག་གི་སྔོན་ནས། བཤད་བ་ཡིན་ན་མི་ས་ཡ་གཅིག་དང་འབུམ་གཉིས་ལྷག་འཛོམས་ཟིན་པ་འདྲ་བོ་དེ་འདྲའི་གནས་ཚུལ་ཅིག་གོ་སོང། ད་དུང་ཡིན་ན་ཡང་དང་བོ་ས་ཁག་གཞན་པ་ནས་རླངས་འཁོར་དག་ད་དེ་འདྲའི་གི་བརྒྱུད་ལམ་གི་ཐོག་ནས་འགག་བྱས་དང་བོ་མི་ཐུབ་ཐུབ་པ་དེ་རི་ལུང་བརྒྱུད་ནས་རྐང་ཐང་ཡོང་གི་ཡོད་པ་ཤག་ཤག་ན་དེ་འདྲའི་གི་གནས་ཚུལ་ཡང་གསལ་ཡོང་གི་འདུག་ད་དེའི་གི་ཐོག་ལ་ད་ད་ལྟ་ང་ཚོའི་བོད་གི་ཕྱོགས་ནས་བཤད་སྟངས་ཡིན་ན་ད་ག་རང་རེད་བོད་ཆོལ་ཁ་གསུམ་གི་བོད་དེ་ཉི།

དེའི་ཕན་ཆད་ནས་ད་རྒྱ་ནག་ནང་ཁུལ་ནས་ཡར་རེ་ཡང་མྱི་མང་བོ་ཅིག་ཏན་ཏན་ཡོང་ཡོད་ས་རེད་དེ་ནས་ཕྱི་སོག་གི་མྱི་མང་བོ་ཡོང་ཡོད་ས་རེད། གུང་ཐང་སྐུ་ཕྲེང་བདུན་པ་ནི་ད་ལྟའི་ཆར་དགུང་ལོ་ཉི་ཤུ་རྩ་གཅིག་མ་གཏོགས་ཕེབས་མེད་ནའང། ཁོང་གི་དུས་འཁོར་དབང་ཆེན་ཐེངས་མ་དང་བོར་མི་ཚོགས་དེ་ཙམ་རྒྱ་ཆེན་པོ་ཟིག་རང་མོས་རང་ཐད་ཀྱི་སྒོ་ནས་འཛོམས་པ་ནི། གུང་ཐང་སྐུ་ཕྲེང་དྲུག་པ་ནས་བོད་ཁ་བ་ཅན་གྱི་སྤྱི་དོན་དུ་དཀའ་ལས་མང་བོ་ཟིག་བརྒྱབ་པ་གི་ཤུགས་རྐྱེན་དང་བག་ཆགས་དུ་མཐོང་གི་ཡོད་ཅེས། གུང་ཐང་ཞིབ་འཇུག་གི་དེབ་ཕྱོགས་སྒྲིག་པ་འབྲུག་བྷེ་ལགས་ནས་འགྲེལ་བརྗོད་གནང་གི་འདུག། ང་རང་ཚོ་གི་མཐོང་ཐོས་ཀྱི་ཐོག་ནས་བཤད་ན་ད་འདི་འདྲའི་གི་མི་ཚོགས་ཅིག་ཕལ་ཆེར་བོད། སྲིད་པ་ཆགས་པ་ནས་བཟུང་འདི་མི་འདུག་ད་སངས་རྒྱས་ཀྱི་བསྟན་པ་དར་འདི་ལོན་མི་འདུག་དུས་འཁོར་གྱི་བརྒྱུད་པ་འདི་དར་ལེན་འདི་མི་འདུག་འདི་འདྲའི་མི་ཅིག་ཕལ་ཆེར་འཚོགས་མྱོང་མེད་པའི་བཟོ་འདྲ་བོ་ཅིག་རེད་ད། ད་ང་རང་གི་ཐོག་ནས་ལྟ་སྟངས་ཀྱི་ཐོག་ནས་བལྟ་ཡག་ཡིན་ན་ད་གང་རང་རེད། འདི་འདྲའི་གི་མི་ཚོགས་ཆེན་པོ་ཅིག་འཛོམས་ཐུབ་ཡ་དང་འཛོམས་ཟིན་པ་དང་འདི་ལ་ཕྱི་ནང་གི་འགལ་རྐྱེན་གང་ལས་གང་ཙམ་མ་འཕྲད་པ་དེ་འདྲའི་ཡ་རྩ་བ་དེ་མ་རེད་ཡིན་ན་ཡང། འདི་འདྲའི་མི་ཚོགས་མང་བོ་འཛོམས་པ་དེ་ང་རང་གི་དེ་ནི་གུང་ཐང་གུང་ཐང་དྲུག་པ་ཆེན་མོ་གི་བོད་གངས་ཅན་འདིའི་ལྗོངས་ལ་ལྷད་མེད་ལྷག་བསམ་རྣམ་དག་གི་ད་སློབ་གསོ་གི་ཕྱོགས་རེད་ཆོས་ལུགས་ཀྱི་ཕྱོགས་རེད་མི་རིགས་ཀྱི་མཐུན་སྒྲིལ་གྱི་ཕྱོགས་རེད་ཕྱོགས་གང་གི་སྒང་ནས་ཡར་རྒྱས་ཀྱི་ཆེད་དུ་ཁོ་ན་ལྷག་བསམ་རྣམ་དག་གི་ལས་ཀ་ཅིག་བྱས་ཡོད་པ་གི་ང་རང་གི་དེའི་གི་རྗེས་འབྲས་འདྲ་ཞིག་མཐོང་བསྡད་ཀྱི་ཡོད། གུང་ཐང་རིན་པོ་ཆེ་ནི་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གི་གསེར་ཁྲི་རྣམ་པ་བཞི་གི་ཡ་གྱལ་དང། དགའ་ལྡན་ཁྲི་རབས་ལྔ་བཅུ་བའི་ཁྲི་ཆེན་དགེ་འདུན་ཕུན་ཚོགས་ཀྱི་སྐྱེ་འཕྲེང་དུ་ངོས་འཛིན་གནང་གི་ཡོད་ཁར། གུང་ཐང་སྐུ་འཕྲེང་དྲུག་པ་འཇིགས་མེད་བསྟན་པའི་དབང་ཕྱུག་མཆོག་མི་ལོ་ཉི་ཤུ་རྩ་གཅིག་གི་རིང་རྒྱ་ནག་གི་བཙོན་དུ་བཞུགས་པ་དང་བཙོན་གྲོལ་གྱི་རྗེས་ནས་ཀྱང། སྐུ་སྲོག་བློས་གཏོང་གིས་བོད་མིའི་བདེ་སྡུག་གི་ཆེད་དུ་སྐུ་ལས་སྣེ་མང་བསྐྱོན་པ་གི་ཐོག། ཁོང་གི་དུས་འཁོར་དབང་ཆེན་ཐེངས་བཅུ་བ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་གནང་སྐབས། རྒྱ་བོད་ཧོར་གསུམ་གྱི་སློབ་ཚོགས་འབུམ་ལྔ་ལྷག་འདུས་ཏེ་བོད་ནང་བག་ཆགས་དང་ཤུགས་རྐྱེན་ཧ་ཅང་ཆེ་བ་གྱི་བླ་སྤྲུལ་ཞིག་ཆགས་ཡོད་པ་དང། སྐུ་ཐོག་འདི་བ་གུང་ཐང་སྐུ་འཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་ནི། སྤྱི་ལོ་ཉིས་སྟོང་གཉིས་གྱི་ལོར་མཛོད་དགེའི་སྨད་དམ་གཙོས་མཛོད་དགེ་གི་བྲག་རྫོང་སྡེ་བར་འཁྲུངས་ཏེ། དགུང་ལོ་ལྔ་གི་ཐོག་ཀུན་མཁྱེན་འཇམ་དབྱངས་བཞད་པ་རིན་པོ་ཆེ་གུང་ཐང་སྐུ་གོང་མ་གྱི་ཡང་སྲིད་དུ་ངོས་འཛིན་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་གཞུང་མང་གཉིས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པའི་རྟེན་གྱི་ཚུལ་དུ་མོན་རྟ་དབང་ནང་རྒྱལ་བའི་ཕོ་བྲང་གསར་བཞེངས་གནང་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང། རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་གཞུང་དང་དད་ལྡན་མི་མང་ཡོངས་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་པའི་རྟེན་གྱི་ཚུལ་དུ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་རྟ་དབང་ཁྲོམ་གཞུང་གི་དབུས་སུ་ཆགས་པའི་དཔུང་སྟེགས་ཞེས་པའི་ས་ཁུལ་དུ་རྒྱལ་བའི་ཕོ་བྲང་གསར་བཞེངས་འགོ་འཛུགས་ཀྱིས་ད་ཆ་ཕོ་བྲང་གསར་བཞེངས་ལེགས་གྲུབ་བྱུང་ཡོད་པ་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་པའི་སློབ་དཔོན་ཟུར་པ་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་གསུང་དོན། གཙོ་བོ་མི་ད་ག་ས་གནས་ཀྱི་གནད་ཡོད་མི་སྣ་དང་སྤྱི་འཐུས། ད་གཙོ་བོ་མི་སྤྱི་མི་ཅག་གི་ཐུགས་འགན་བཞེས་ནས་ད་འདི་གའི་འདི་ཡ་གསར་བཞེངས་ཞུ་ཡ་དེ། ཕྱི་ལོ་ཉིས་སྟོང་བཅུ་དགུའི་ལོ་ནས་ད་དབུ་འཛུགས་ཞུས་པ་རེད། ད་ད་ལམ། ད་ཕལ་ཆེར་བརྒྱ་ཆ་བརྒྱ་ཐམ་པ་ཆ་ཚང་ཅིག་ལེགས་པར་གྲུབ་འགྲོ་གི་ཡོད་རེད། དེ་ལེགས་པར་གྲུབ་ནས་ད་དེའི་ཐོག་ལ་ཡ། ད་སྐྱབས་མགོན་རིན་པོ་ཆེའི་རིང་པོ་མི་ཐོགས་པར་མོན་ཁུལ་ལ་ཡ་ཞབས་སོར་བཀའ་དྲིན་བསྐྱངས་ཡག་གིས། མི་དམངས་དང་ས་མངའ་སྡེའི་སྤྱི་སྤྱི་ཁྱབ་བློན་ཆེན་དབུས་པའི་ས་གནས་ཀྱི་གནད་ཡོད་མི་སྣ་ཚང་མ་ལོ་གོ་ཚོགས་ཕུར་ཚུགས་སུ་བཏབ་ནས་ད་ལྟ་ཞལ་བཞེས་བཟང་པོ་ཞིག་ཐོག་ཏུ་ཐོབ་བསྡད་ཡོད་རེད་ཨ། སྐབས་དེ་དང་བསྟུན་ནས་ད་སྐྱབས་མགོན་རིན་པོ་ཆེ་ལ་ཡ་ཨ་ནི་མཚན་མདོ་ལི་ཡ་ད་བེ་ཅེ། ཨ། དེ་བུ་ཡ། ཕུལ་ཡ་གཅིག་དང་ཨ་དེ་དང་མཉམ་དུ་ཨ་ནི་སྐྱབས་མགོན་རིན་པོ་ཆེའི་དབུ་འབྱེད་རབ་གནས་ཞུ་ཡ་བྱས་ནས་ད་ལྟའི་སྐབས་ལ་ཚད་རིམ་དེ་འདྲས་ཀྱི་འགྲོ་བཞིན་པ་སྒྲུབ་པ་ཆགས་བསྡད་ཀྱི་འདུག། མོན་ཡུལ་ཁུལ་དུ་རྒྱལ་བའི་ཕོ་བྲང་གསར་བཞེངས་གནང་དགོས་དོན་གཙོ་བོ་ནི་སྤྱིར་མོན་ཡུལ་དེ་བཞིན་རྒྱལ་བ་སྐུ་ཕྲེང་གོང་མ་རིམ་བྱོན་དང་དམིགས་བསལ་གྱི་འབྲེལ་བ་ཆེན་པོ་ཡོད་པ་དང་ལྷག་པར་དུ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་དང་བླ་སློབ་ཀྱི་དད་པ་དམ་ཚིག་དང་གང་གི་ཐོག་ནས་ཧ་ཅང་གི་དད་གུས་ཆེན་པོ་ཡོད་པར་སོང་མ་འོངས་པར་ལ་ཡང་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་དད་པའི་རྟེན་ཞིག་དགོས་རྒྱུ་གལ་ཆེན་པོ་ཡིན་པ་མངའ་སྡེ་གཞུང་མང་གཉིས་ནས་དགོངས་འཆར་བྱུང་བ་བཞིན་རྒྱལ་བའི་ཕོ་བྲང་དེ་བཞིན་གསར་བཞེངས་གནང་པ་ཞིག་ཡིན་འདུག། ད་ལྟ་ཕོ་བྲང་བཞེངས་སའི་ས་ཁུལ་དེ་ཡང་ལོ་རྒྱུས་ཀྱི་ཐོག་ནས་ཧ་ཅང་གལ་ཆེན་པོ་དང་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་འདུག་དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་གོང་ས་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་སྐབས་ས་ཁུལ་དེར་བཞུགས་ཞག་གནང་མྱོང་ཡོད་པས་ས་ཚིགས་རྩ་ཆེན་ཞིག་ཆགས་ཀྱི་ཡོད་པ་ཁོང་ནས་མུ་མཐུད་གསུངས་དོན། དེ་ནས་ད་ལྟ་ཕོ་བྲང་དང་ད་ལྟ་བཞེངས་ས་དེའི་སྒང་ལ་ཕོ་བྲང་བཞེངས་དགོས་ཡ་གཙོ་བོ་ཅིག་ང་རང་ཚོ་དེའི་མོན་ཡུལ་དེ་སྤྱི་དང་རྒྱལ་བ་སྐུ་འཕྲེང་གོང་མ་རིམ་བྱོན་དང་དམིགས་བསལ་གྱི་འབྲེལ་བ་ཆེན་པོ་ཞེ་པོ་ཅིག་རེད་དེའི་ནང་ནས་ཀྱང་སྐྱབས་མགོན་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་དེ་ད་དམིགས་བསལ་གྱི་བླ་སློབ་ཀྱི་དད་པ་དམ་ཚིག་དང་ཨ་ནི་གང་གི་ཐོག་ནས་ཧ་ཅང་གི་ཕི་གེ་ད་དད་གུས་ཆེན་པོ་ཡོད་པ་ཡིན་ཙང་མ་འོངས་པ་ལ་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་ལ་ཡ་དད་པའི་རྟེན་ཅིག་དགོས་ཡ་དེ་ཞེ་པོ་ཅིག་ཁག་ཐོག་པོ་འདུག་ཟེར་ནས་བསྡོད་ཚེ། ཨ་ནི་མི་མང་གི་བསམ་ཚུལ་བྱུང་བ་རེད་ད་ལྟ་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང་ས་གནས་ཀྱི་སྤྱི་འཐུས་རྣམ་པ་མང་པོ་ཅིག་གི་ཐུགས་སུ་དགོངས་འཆར་བྱུང་ད་དེ་འདྲ་བྱུང་བ་ཡིན་ཙང་ད་ང་རང་ཚོ་དེའི་རྒྱལ་བ་རིན་པོ་ཆེའི་ཕོ་བྲང་དེ་གསར་བཞེངས་ཞུས་པ་ཡིན་ན་ས་ཆ་ག་པར་ཞུས་ན་བཟང་དང་མ་བཟང་དེ་བཀའ་འདྲི་ཞུས་པའི་སྐབས་ལ་ད་ང་ཚོ་ཚང་མའི་མོས་མཐུན་གྱི་ཐོག་ལ་ག་རེ་བྱུང་བ་རེད་ཟེར་ན་ད་རྒྱལ་བ་རིན་པོ་ཆེ་ལྔ་བཅུ་ང་དགུ་ལོའི་ཆིབས་བསྒྱུར་གྱི་སྐབས་ལ་བཞུགས་གདན་འཇགས་ས་དེ་ད་ལྟ་གི། སྐབས་ལ་ས་གནས་རྫོང་དཔོན་བཞུགས་ས་དེ་ས་འདི་ཁྱེད་ཀྱི་ཡོག་རེད་རྟ་དབང་གི་ཁྲོམ་གཞུང་གི་དཔེ་ཞིག་དཀྱིལ་དེ་ལ་ཡ་ས་ཡ་ཙོག་ཙོག་ཅིག་ཡོག་རེད་ད་དེའི་སྒང་ལ་ཡ་ད་སྔ་མོ་སྐུ་མདུན་ལྔ་བཅུ་ང་དགུ་ལོ་བཞུགས་ཞག་གསུམ་ཐོག་བཞུགས་པ་རེད་དེ་ས་ཆ་དེ་དྲན་རྟེན་དང་རྩ་ཆེན་པོ་ཆགས་བསྡད་ཡོག་རེད་དེ་འདྲ་སོང་ཙང་ས་ཆ་ད་ག་རང་གི་ཐོག་ལ་ཡ་ཨ་ནེ་རྒྱལ་བ་རིན་པོ་ཆེའི་ཕོ་བྲང་ཅིག་བཞེངས་ཐུབ་པ་ཡིན་ན་ཞེ་པོ་ཡག་པོ་ཡོང་ས་རེད་ཟེར་ན།

སྤྱིར་མོན་རྟ་དབང་དེ་བཞིན་བོད་དང་ས་འབྲེལ་གྱི་ནང་པ་གཙོ་བོར་གྱུར་པའི་ས་ཁུལ་ཞིག་དང་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་གངས་ཅན་ལྗོངས་ཀྱི་བླ་མ་སྐྱེས་ཆེན་དམ་པ་རྣམས་ཀྱི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ཡུལ་མི་རྣམས་ནང་ཆོས་ལ་དད་གུས་ཧ་ཅང་ཆེན་པོ་ཞུགས་མཁན་ཞིག་དང་སྔོན་མ་ཡིན་ན་དགོན་སྡེ་གྲྭ་ཚང་ཙམ་མ་གཏོགས་མི་སྐྱ་ཕོ་མོ་དང་གཞོན་སྐྱེས་ཁྲོད་ནང་ཆོས་ལ་སློབ་སྦྱོང་བྱེད་མཁན་ཉུང་ཤས་ལས་མེད་པ་དང། དེ་རིང་ཁ་སང་མང་ཚོགས་ཁྲོད་ནང་ཆོས་ལ་དོ་སྣང་དང་སྦྱང་བརྩོན་གནང་མཁན་ཇེ་མང་དུ་ཕྱིན་ནས་བཟང་ཕྱོགས་ཀྱི་འགྱུར་བ་ཤུགས་ཆེ་འགྲོ་བཞིན་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་བསྟན་འཛིན་དཔལ་མོ་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་གི་ཡིན། བོད་ནང་རྒྱ་ནག་གཞུང་གིས་འཛུགས་སྐྲུན་གྱི་ལས་གཞི་ཁག་རྒྱ་ཧན་མི་རིགས་ཚོའི་ཁེ་ཕན་ཁོ་ནའི་ཆེད་འཛུགས་སྐྲུན་བྱས་པ་དང་འཛུགས་སྐྲུན་གྱི་ལས་གཞི་དེ་དག་དྲག་པོའི་ཐོག་སྲུང་སྐྱོབ་བྱེད་ཆེད་བྱས་པ་ཞིག་ཡིན་པའི་སྐོར་བོད་དོན་ཆེད་ལས་མཁས་པ་ཚོས་བརྗོད་ཡོད་པ་རེད། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་བོད་དོན་གྱི་བགྲོ་གླེང་ཞིག་གོ་སྒྲིག་གནང་བའི་ནང། མཁས་དབང་ཁག་ཅིག་གིས་ད་ལྟའི་བོད་ནང་གི་ཡ་ང་བའི་གནས་སྟངས་ཐེར་འདོན་གནང་ཡོད་པའི་སྐོར་བོད་མི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་ཡོད་པ་རེད། གོང་ཞུས་ཀྱི་མཁས་པའི་བགྲོ་གླེང་དེར་བོད་རིག་པའི་ཐོག་མཁས་པ་དང་རྩོམ་སྒྲིག་པ་སྐུ་ཞབས Claude Arpi ལགས་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཀྱི་ཉམས་ཞིབ་པ་ཆེ་བ་བློ་བཟང་དབྱངས་མཚོ་ལགས་རྣམ་གཉིས་ཀྱིས་གསུང་བཤད་གནང་ཡོད་པ་རེད་འདུག། མཁས་དབང་སྐུ་ཞབས Claude Arpi ལགས་ཀྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་རྒྱ་ནག་གིས་བཙན་བཟུང་བྱས་པའི་རྗེས་སྲིད་ཇུས་ཇི་དང་ཇི་ལག་བསྟར་དང་གནས་ཚུལ་ཇི་བྱུང་བརྗོད་པའི་ནང། བོད་ནང་རྒྱ་ནག་གཞུང་གིས་འཛུགས་སྐྲུན་གྱི་ལས་གཞི་ཁག་རྒྱ་ཧན་མི་རིགས་ཚོར་ཁེ་ཕན་ཁོ་ནའི་ཆེད་འཛུགས་སྐྲུན་བྱས་པ་དང། འཛུགས་སྐྲུན་གྱི་ལས་གཞི་དེ་དག་དྲག་པོའི་ཐོག་སྲུང་སྐྱོབ་བྱེད་ཆེད་བྱས་པ་ཞིག་ཡིན་པའི་སྐོར་དང། བོད་ནང་གི་བོད་མི་ཚོར་སོ་ལྟའི་ལས་དོན་ཤུགས་ཆེ་སྤེལ་དང་སྤེལ་བཞིན་པ་དང། དྲག་གནོན་དང་རྒྱ་ཧན་མི་རིགས་བོད་ནང་གཞིས་སྤོས་བྱས་པའི་ཉེར་ལེན་གྱིས་བོད་ནང་གི་བོད་མི་རྣམས་གྲངས་ཉུང་མི་རིགས་ཤིག་ཏུ་གྱུར་ཡོད་པ་སོགས་ཀྱི་སྐོར་གླེང་གནང་ཡོད་པ་རེད་འདུག་ཡང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཀྱི་ཉམས་ཞིབ་པ་ཆེ་བ་བློ་བཟང་དབྱངས་མཚོ་ལགས་ཀྱིས་བོད་ནང་རྒྱུགས་ཆུ་ཁག་དང་དེས་རྒྱ་གར་ལ་གནད་འགག་གི་བརྗོད་གཞིའི་སྐོར་གླེང་གནང་ཡོད་པ་ནང། རྒྱ་ནག་གཞུང་གིས་བོད་ཀྱི་རྒྱུགས་ཆུ་དེ་དག་གང་བྱུང་བེད་སྤྱོད་བྱེད་པར་གནས་བབ་དང། གཏེར་ཁ་སྔོག་འདོན་བྱེད་པ་དེར་བོད་ཀྱི་རྒྱུགས་ཆུ་དེ་དག་དང་ཁོར་ཡུག་སྲུང་སྐྱོབ་བྱེད་མཁན་སྐོར་དང་རྒྱུགས་ཆུ་དེ་དག་རྒྱུགས་སའི་གཤམ་འོག་གི་རྒྱལ་ཁབ་ཁག་གིས་ཀྱང་དེ་དག་སྲུང་སྐྱོབ་ཐོག་ལས་དོན་སྤེལ་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག། གོང་ཞུས་ཀྱི་བོད་དོན་ཐོག་གི་མཁས་པའི་བགྲོ་གླེང་དེ་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་བོད་འབྲེལ་མཐུད་ལས་ཁུངས་དང Shiv Nadar Institute of Eminence ཞེས་པའི་སྒྲིག་འཛུགས་གཉིས་ཀྱིས་གོ་སྒྲིག་གནང་བ་ཞིག་ཡིན་པ་རེད་འདུག། ཝི་གུར་ཁ་ཆེའི་མི་རིགས་རྒྱ་ནག་གཞུང་དང་ཐག་ཉེ་པོ་གཏོང་ཐབས་སུ་ཁ་ཆེའི་ཆོས་ལུགས་གསར་པ་ཞིག་བསྐྲུན་ཐབས་བྱེད་ཀྱི་ཡོད་པ་རེད། རྒྱ་ནག་གིས་ཝི་གུར་མི་རིགས་ཀྱི་ཁ་ཆེའི་ཆོས་ལུགས Confucianism འམ། ཁུང་ཙིའི་རིང་ལུགས་དང་མཉམ་བསྲེས་བྱེད་ཐབས་ཀྱི་དམིགས་ཡུལ་འཛིན་གྱི་ཡོད་སྟབས་ཁ་ཆེའི་ཆོས་ལུགས་དེ་བཞིན་རྒྱ་ནག་ཅན་དུ་བསྒྱུར་ནས་རྒྱ་ནག་གཞུང་དང་ཐག་ཉེ་པོ་དང་ཁ་འབྲལ་ཐབས་མེད་པའི་ཐབས་ཤེས་ཆེད། རྒྱ་ནག་གི་དཔོན་རིགས་ཚོགས་འདུ་བསྐོངས་ཡོད་པའི་གནས་ཚུལ་བྱུང་འདུག་སྤྱི་ཟླ་བདུན་པའི་ཟླ་མཇུག་ཏུ་རྒྱ་ནག་གཞུང་གི་དཔོན་རིགས་དང་ཆེད་མཁས་པ་ལས་གྲུབ་པའི་རུ་ཁག་ཁག་ཅིག་གིས་ཝི་གུར་མི་རིགས་ཀྱི་སྡོད་སའི་ལྟེ་གནས་རྒྱལ་ས་ཨུ་རུམ་ཆིའི་ནང་འཛོམས་ནས། ཤིན་ཅང་རྒྱ་གཞུང་གིས་ཝི་གུར་མི་རིགས་ཀྱི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་ལས་དོན་གང་འདྲ་སྤེལ་ཡོད་པའི་སྐོར་ལ་གྲོས་བསྡུར་བྱས་འདུག་ཁོ་ཚོའི་དམིགས་ཡུལ་དེ་ནི་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ནང། ལོ་ལྔའི་འཆར་གཞི་ཞེས་པའི་ཟིན་ཐོ་གཏན་འབེབས་བྱས་པ་དེའི་ནང་དོན་ཆ་ཚང་སྤེལ་ཐུབ་མེད་པས་དེའི་སྐོར་གྲོས་བསྡུར་ཆེད་དུ་ཡིན་པ་དང། དམིགས་བསལ་རྒྱ་ནག་གིས་ཝི་གུར་མི་རིགས་ཀྱི་ཁ་ཆེའི་ཆོས་ལུགས་དེ་བཞིན་ཁུང་ཙིའི་རིང་ལུགས་དང་མཉམ་བསྲེས་ཀྱི་ཕྱོགས་ལ་ལས་དོན་མང་བ་སྤེལ་དགོས་པས་ཡིན་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ཁང་གིས་གནས་ཚུལ་བརྗོད་འདུག་གོང་ཞུས་ཚོགས་འདུ་དེའི་གོ་སྒྲིག་ལས་ཁུངས་རྒྱ་ནག་དབུས་སྤྱི་ཚོགས་རིང་ལུགས་ཀྱི་ལྟེ་གནས་ཞེས་པའི་དགེ་རྒན་ཆེན་མོ Wang Zhen ཟེར་བ་དེས་ཤིན་ཅང་ནང་གི་ཁ་ཆེའི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་སུ་ཆབ་སྲིད་ཀྱི་དབང་ཤུགས་གཅིག་ཏུ་བསྒྲིལ་བ་དང། སྤྱི་ཚོགས་འཆམ་མཐུན། དེ་བཞིན་རིག་གཞུང་གསར་སྐྲུན་བཅས་ཀྱི་བརྒྱུད་ནས་ལོ་རྒྱུས་རང་བཞིན་ལྡན་པའི་སྤྱི་ཚོགས་ཤིག་འགྱུར་བ་གང་འདྲ་ཐེབས་པའི་གནས་ཚུལ་གསལ་སྟོན་བྱེད་དགོས་པའི་བརྗོད་འདུག་གོང་ཞུས་ལྟེ་གནས་ཁང་དེ་ནི་རྒྱ་ནག་གུང་ཁྲན་ཏང་གི་འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་ཆ་ཤས་ཤིག་ཡིན་པ་དང། རྒྱ་ནག་གི་ཆོས་ལུགས་ཀྱི་གནད་དོན་ལ་ཐེ་གཏོགས་བྱེད་མཁན་ཡོད་པ་རེད་ལ་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་འཆར་གཞི་བཏོན་མཁན་ཡང་ཡིན་འདུག་རྒྱ་ནག་གཞུང་གིས་ཆོས་ལུགས་གཙོས་པའི་སྟོབས་ཤུགས་ག་འདྲ་ཞིག་རྒྱས་པར་རྒྱ་ནག་གཞུང་ལ་ཉེན་ཚབས་ཤིག་ཡིན་པར་ངོས་འཛིན་པའི་གནས་སྟངས་འོག་ཝི་གུར་ཁ་ཆེའི་མི་རིགས་ཚོ་ལ་ལོ་མང་རིང་དྲག་གནོན་གྱི་ལས་འགུལ་སྤེལ་བཞིན་ཡོད་པར་ཨ་རི་གཙོས་པའི་རྒྱལ་ཁབ་ཚོས་དེ་ནི་མི་རིགས་རྩ་མེད་ཀྱི་སྲིད་བྱུས་ཤིག་ཡིན་པར་སྐྱོན་བརྗོད་བྱེད་མིན་ལ་མ་ལྟོས་པར། ད་ཆ་ཡང་ཝི་གུར་ཁ་ཆེའི་མི་རིགས་རྒྱ་ནག་གཞུང་དང་ཐག་ཉེ་པོ་གཏོང་ཐབས་སུ་ཁ་ཆེའི་ཆོས་ལུགས་གསར་པ་ཞིག་བསྐྲུན་ཐབས་བྱེད་ཀྱི་ཡོད་པ་རེད། དེ་ཡང་ཨ་རིའི་མན་ཆེ་སི་ཏར་གཙུག་ལག་སློབ་གྲྭའི་རྒྱ་ནག་སྡེ་ཚན་གྱི་དགེ་རྒན་དེ་བིད་སི་ཏོབ་ཀྱིས། ཁ་ཆེའི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་མཐར་ཐུག་ནི་དམིགས་ཡུལ་དེ་ནི་སྟངས་འཛིན་མང་དུ་གཏོང་ཐབས་ཡིན་པ་དང། མདོར་བསྡུས་ན་རྒྱ་ནག་གིས་ཚང་མ་སྟངས་འཛིན་གཅིག་གི་འོག་སྒྲིལ་ཐབས་ཆེད་ཡིན་པ་རེད་ཅེས་དབྱེ་ཞིབ་བྱས་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཟླ་བ་དགུ་པའི་ཚེས་བཅུ་ཉིན་བྱང། ཨ་ཧྥེ་རི་ཁའི་རྒྱལ་ཁབ་ལི་བི་ཡའི་ནང་གི་རྒྱལ་ས་དེར་ནཱ་ཞེས་པའི་ནང་དུ་གློ་བུར་དུ་མེ་ཏི་ཐེ་རེན་རྒྱ་མཚོའི་དེ་ནིལ་ཆར་རླུང་གིས་རྐྱེན་པས་རྒྱལ་སའི་ནང་ཆུ་ལོག་བརྒྱུགས་ཏེ་མིའི་ཕུང་པོ་སྟོང་ཕྲག་ལྷག་ཙམ་ས་རོ་རྡོ་རུབ་འོག་ཏུ་ལྷུང་བའམ་ཡང་ན་རུལ་སུངས་སུ་གྱུར་བའི་ཛ་དྲག་ཆེ་བའི་གནས་ཚུལ་ལྷག་ཡོད་འདུག། ཟླ་བ་དགུ་པའི་ཚེས་བཅུ་ཉིན་བྱང་ཨ་ཧྥེ་རི་ཁའི་རྒྱལ་ཁབ་ལི་བི་ཡའི་ནང་གི་རྒྱལ་ས་དེར་ནཱ་ཞེས་པའི་ནང་དུ་གློ་བུར་དུ་མེ་ཏི་ཐེ་རེན་རྒྱ་མཚོའི་དེ་ནིལ་ཆར་རླུང་གིས་རྐྱེན་པས་རྒྱལ་སའི་ནང་ཆུ་ལོག་བརྒྱུགས་ཏེ་ད་བར་མི་གྲངས་དྲུག་སྟོང་ལྷག་འདས་གྲོངས་སུ་ཕྱིན་པའི། གཏན་འཁེལ་ནང་ནས་མི་སུམ་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་སྨན་ཁང་ནང་དུ་འདས་གྲོངས་སུ་ཕྱིན་ཡོད་འདུག་པ་དང། ཡང་མི། སུམ་ཁྲི་བརྒྱད་སྟོང་དྲུག་བརྒྱ་བཞི་བཅུ་ཙམ་གར་སོང་ཆ་མེད་དུ་གྱུར་ཡོད་པ་བཅས། ལི་བི་ཡ་ཡི International Organization for Migration འམ་རྒྱལ་སྤྱིའི་གནས་ཡུལ་ཁྱབ་སྤེལ་ཚོགས་པས་རེས་གཟའ་པ་སངས་ཉིན་གསལ་བསྒྲགས་གནང་འདུག་ད་ལྟའི་རང་བྱུང་གནོད་འཚེའི་ཁྲོད་མི་གྲངས་འདས་གྲོངས་སུ་གྱུར་བའི་གྲངས་ཀ་འཕར་བཞིན་ཡོད་པ་དང། རྐྱེན་འདས་སུ་གྱུར་མི་གྲངས་འབོར་ཉིས་ཁྲི་ལྷག་ལ་སླེབས་སྲིད་པའི་ཚོད་དཔག་བྱེད་བཞིན་ཡོད་པ་རེད། ཕྱི་ཚེས་བཅོ་གསུམ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆུ་ལོག་རྐྱེན་པས་མི་འདས་གྲོངས་སུ་ཕྱིན་པ་དང་མི་གར་སོང་ཆ་མེད་དུ་གྱུར་བས་མགོན་པོ་གང་ཉིད་ནས་རང་བྱུང་རྐྱེན་ངན་ཚབས་ཆེའི་འོག་འདས་གྲོངས་སུ་གྱུར་མཁན་གྱི་ནང་མི་དང། གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་གནང་ཡོད་པ་དང། མགོན་པོ་མཆོག་གིས་ལི་བྷི་ཡའི་མི་མང་ཡོངས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་དུ། དགའ་ལྡན་ཕོ་བྲང་ཐེབས་རྩ་ནས་ངལ་སེལ་དང་རོགས་རམ་ཆེད་དུ་ཞལ་འདེབས་ཀྱང་ཕུལ་ཡོད་པ་རེད། ཡང་རོས་ཏེར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ལི་བྷི་ཡའི་རྒྱལ་ས་ཌེར་ནཱ་ནང་དུ་ཆུ་ལོག་གི་གནོད་འཚེ་ཚབས་ཆེན་ཕོག་ནས་ཁང་པ་མང་པོ་ལ་གཏོར་བརླག་ཐེབས་ནས་མིའི་ཕུང་པོ་སྟོང་ཕྲག་ལྷག་ཙམ་ས་རོ་རྡོ་རོ་འོག་ཏུ་ལྷུང་བའམ་ཡང་ན་རུལ་སུངས་སུ་གྱུར་བའི་ཛ་དྲག་ཆེ་བའི་གནས་ཚུལ་ལྷག་ཡོད་སྟབས་དེའི་ནང་གི་གྲོང་མི་དང་རོགས་སྐྱོབ་མི་སྣས་དོན་རྐྱེན་དེ་དག་ལ་གདོང་ལེན་འབད་བརྩོན་ལྷོད་མེད་གནང་བཞིན་ཡོད་པ་བརྗོད་འདུག། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་འོག་ཞིབ་དཔྱོད་བྱེད་བཞིན་ཡོད་འདུག་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གཟའ་འཁོར་གཉིས་ལྷག་གི་རིང་དམངས་ཀྱི་ཁྲོད་དུ་མཐོང་རྒྱུ་མེད་པར་གྱུར་ཡོད་པ་རེད། ཚེས་བཅོ་ལྔ་ཉིན་རཱའུ་ཇཱ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ལི་ཧྲང་ཧྥུའུ་ལ་རྒྱུས་མངའ་ཡོད་པའི་མི་སྣ་ཁག་ལ་བརྗོད་ན། རྒྱ་ནག་གཞུང་གིས་ལི་ཧྲང་ཧྥུའུ་དམག་ཆས་མཁོ་སྒྲུབ་བྱས་པར་གནད་དོན་ལ་ཞིབ་དཔྱད་བྱེད་བཞིན་ཡོད་པ་རེད། དེ་བཞིན་ལི་ཧྲང་ཧྥུའུ་ཡིས་ཉིས་སྟོང་བཅུ་བདུན་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་འགོ་ཁྲིད་བྱས་པའི་དམག་དོན་མཁོ་སྒྲུབ་ཀྱི་སྡེ་ཁག་གི་དཔོན་རིགས་བཅུ་ཡང་རྒྱ་ནག་གཞུང་གིས་ཞིབ་དཔྱད་བྱེད་བཞིན་པའི་སྒང་ཡིན་འདུག The Financial Times དང The Wall Street Journal བཅས་ཨ་རིའི་གསར་ཁང་ཁག་གིས་གནས་ཚུལ་སྤེལ་བ་ལྟར་ན་རྒྱ་ནག་གཞུང་གིས

ཡང་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་དང་ར་ཤི་ཡའི་སྲིད་འཛིན་བླ་ཏི་མིར་པུ་ཏིན་རྣམ་གཉིས་རེས་གཟའ་ཕུར་བུའི་ཉིན་ར་ཤི་ཡའི་ཤར་ཕྱོགས་ཀྱི་མཁའ་དབྱིངས་འཕུར་གྲུ་གཏོང་ཡུལ་དུ་མཇལ་འཕྲད་ཀྱིས། གང་ཅིའི་མཛད་སྒོ་གཟབ་རྒྱས་ཤིག་གནང་ཡང་རྒྱལ་ཁབ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་དབར། གྲོས་མོལ་ལ་སོགས་གང་ཡང་ཁ་གསལ་མེད་པའི་སྐོར་བྷི་བྷི་སི་གསར་འགྱུར་ལས་ཁང་གིས་གནས་ཚུལ་བཏོན་ཡོད་པ་རེད་འདུག་དེ་ཡང་ལྷོ་ཀོ་རི་ཡའི Kukmin University ཞེས་པའི་གཙུག་ལག་སློབ་གཉེར་ཁང་དེའི་ནང་བྱང་ཀོ་རི་ཡའི་གནད་དོན་ཐོག་ཉམས་ཞིབ་གནང་མཁན་ཧྥ་ཡོ་ཏུར་ཏཱད་སི་ཀེ་ཕིས་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་དང་པུ་ཏིན་རྣམ་གཉིས་ཀྱི་མཇལ་འཕྲད་དེའི་སྐོར་གསུངས་པར། ད་ལྟའི་ཆར། ང་ཚོའི་ཕྱི་ལྟར་དུ། གནས་ཚུལ་ཤེས་རྟོགས་བྱུང་བ་དེ་འདྲ་དམིགས་བསལ་གང་ཡང་མི་འདུག་ང་ཚོའི་ཕྱི་ལྟར་དུ། མཐོང་ཡས་ལ་ཕྱི་ཡི་རྒྱལ་ཁབ་ཀྱི་མིར་མིག་སྟོན་ཆེད་མཛད་སྒོ་ཧ་ཅང་གི་རྒྱས་པོ་ཞིག་བྱས་པ་དང་གྲོས་མཐུན་ཁག་ཅིག་བཞག་གནང། ཡོད་ན་ཡང། དེའི་ནང་དོན་གང་ཡིན་ཁ་གསལ་མི་འདུག་ཅེས་བརྗོད་ཡོད་པ་རེད། ཉེ་སྔོན་ནུབ་ཕྱོགས་རྒྱལ་ཁབ་ཁག་གིས་བྱང་ཀོ་རི་ཡ་དང་ར་ཤི་ཡའི་དབུ་ཁྲིད་རྣམ་གཉིས་དབར། ཡུཀ་རེན་གྱི་དམག་འཐབ་དེའི་ཆེད་གོ་མཚོན་མཁོ་སྤྲོད་བྱས་པའི་ཞེད་སྣང་དང་ད་ལྟའི་ཆར་མངོན་པར་བྱས་མེད་པ་རེད་འདུག་དེ་བཞིན་གནད་དོན་དབྱེ་ཞིབ་གནང་མཁན་རྣམས་ཀྱིས་ད་ལྟའི་ཆར་དབུ་ཁྲིད་རྣམ་གཉིས་ཀྱི་མཇལ་མོལ་དེའི་སྐབས། ར་ཤི་ཡས་བྱང་ཀོ་རི་ཡར། ཟ་འབྲུ་དང་དཔལ་འབྱོར་དང། དྲག་པོའི་རོགས་རམ་བྱ་རྒྱུའི་འཆར་གཞིའི་གནས་ཚུལ་དེ་ཡང་ཁ་གསལ་ཞིག་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་ཡིན་ན་ཡང་ད་ལྟའི་ཆར་གནས་ཚུལ་མངོན་གསལ་ཆེ་ཤོས་གཅིག་སྟེ་ར་ཤི་ཡའི་སྲིད་འཛིན་བླ་དི་མིར་པུ་ཏིན་ཡིས་བྱང་ཀོ་རི་ཡའི་མཁའ་དབྱིངས་དང་མིས་བཟོས་སྲུང་སྐར་གྱི་ལས་གཞི་ཐོག་རོགས་རམ་བྱེད་པར་བརྡ་ལན་ཞིག་བཏང་བཞིན་པ་སོགས་ཀྱི་སྐོར་གནས་ཚུལ་ནང་བཀོད་སྤེལ་གནང་འདུག་རྒྱ་ནག་གཞུང་གིས་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་ཞེས་ཁ་གཡར་ཏེ་བོད་མིའི་རང་དབང་ལ་དམ་དྲག་ཇེ་ཆེར་གཏོང་བཞིན་ཡོད་པར་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བྱུང་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། རྒྱ་ནག་གཞུང་གི་སྤྱི་དམངས་བདེ་འཇགས་ལས་ཁུངས་ཟེར་བའི་བཀོད་སྒྲིག་འོག་སྤྱི་ཟླ་དགུ་པའི་ཚེས་བརྒྱད་ནས་བཅུ་བར་ཉིན་གྲངས་གསུམ་རིང་ལྷ་སའི་གྲོང་ཁྱེར་ཡོངས་ཀྱི་སྤྱི་བདེ་ལས་ཁུངས་ཀྱི་ཉེན་རྟོག་པས་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་དྲག་པོ་གཏོང་བ་ཞེས་པའི་ལས་འགུལ་འོག་ཉེན་རྟོག་མི་སྣ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་མངགས་གཏོང་བྱས་ཏེ་བོད་མིའི་ཁྲོད་གང་བྱུང་ཞིབ་བཤེར་དང་རྒྱ་ནག་དམར་ཤོག་གཞུང་གི་ལྟ་སྤྱོད་དང་མཐུན་པའི་སློབ་གསོ་དང་དྲིལ་བསྒྲགས་ཡིག་ཆ་བཀྲམ་པ་སོགས་ཀྱི་ལས་འགུལ་སྤེལ་འདུག། དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ལས་འགུལ་འདི་ནི་གསར་པ་མིན་པར་རྒྱུན་དུ་རྒྱ་ནག་གཞུང་གིས་དོགས་ཟོན་ཅན་གྱི་བོད་མིའི་ཁྱིམ་ཚང་ཁག་ཏུ་གློ་བུར་དུ་འཛུལ་བ་དང་ལམ་བར་དུ་བོད་མིར་གང་བྱུང་སྔོག་བཤེར་བྱས་ནས་གང་ལྟར་རྒྱ་ནག་གཞུང་གིས་འདི་ལྟ་བུའི་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་ཞེས་ཁ་གཡར་ཏེ་བོད་མིའི་རང་དབང་ལ་དམ་དྲག་ཇེ་ཆེར་གཏོང་བཞིན་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཁ་བྲལ་རིང་ལུགས་ལ་དམིགས་དེ་ནི་དཔེར་ན་ཆོས་ལུགས་དང་དེ་ནས་འདྲ་མི་འདྲ་ལ་དམིགས།

ཁོ་ཚོ་ཀྱིས་ནམ་རྒྱུན་མ་ཤེས་པ་ཙམ་ལ་དོན་ཡང་ཨ་འདུག་མི་འདུག་བལྟ་བསྡད་ཡ་ཐུག་སོ་དེ་ནམ་རྒྱུན་གྱི་བྱེད་སྟངས་བྱེད་སྟངས་གཅིག་པ་རེད་ཁོ་མིང་ག་རེ་བཏགས་མ་བཏགས་རེད། ཡང་ད་རེས་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་ཞེས་པའི་ལས་འགུལ་སྐབས་ལྷ་སའི་ཁུལ་དུ་ཉེན་རྟོག་མི་སྣ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་མངགས་གཏོང་བྱས་ཡོད་པ་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ནང་བསྒྲགས་འདུག་པ་མ་ཟད། དོགས་ཟོན་དྲིལ་བསྒྲགས་ས་ཚིགས་ཉིས་སྟོང་ཉིས་བརྒྱ་བདུན་ཅུ་དོན་བརྒྱད་བཙུགས་ཤིང་མང་ཚོགས་ཁྲོད་མི་གྲངས་ལྔ་བརྒྱ་ཉི་ཤུ་རྩ་དྲུག་སྒྲིག་འཛུགས་བྱས་པ་དང། ཁྲིམས་སྒྲིག་གི་ཡིག་ཆ་ཆིག་ཁྲི་ཉིས་སྟོང་བདུན་བརྒྱ་བཅུ་ལྷག་བཀྲམ་ཡོད་ཚུལ། བདེ་འཇགས་ལ་ཉེན་ཁ་འཕྲད་སྲིད་པའི་མི་སྣ་ཉིས་བརྒྱ་དྲུག་ཅུ་རེ་གསུམ་ལ་ཞིབ་བཤེར་བརྟག་དཔྱད་དང་བཅོས་སྒྲིག་བྱས་པ། དེ་བཞིན་ཁྲིམས་འགལ་གྱི་མི་སྣ་བཅུ་གཉིས་འཛིན་བཟུང་བྱས་ཡོད་པ་རྒྱ་ནག་གཞུང་གིས་བརྗོད་འདུག་དེའི་ཐད་སི་པན་རྒྱལ་ཁབ་ཏུ་གནས་བཞུགས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ལྷ་ས་ནི་ད་སྐབས་འཛམ་གླིང་ནང་གི་ཉེན་རྟོག་པ་མང་ཤོས་གྲས་ཀྱི་གྲོང་ཁྱེར་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་དང། ལས་འགུལ་དེ་ཡི་དམིགས་ཡུལ་གཙོ་བོ་ཞིག་ནི་རྒྱ་ནག་གཞུང་གི་ལྟ་སྤྱོད་དང་མི་མཐུན་པའི་ལས་ཀ་བྱེད་མཁན་བོད་མི་ཚོར་འཇིགས་སྣང་སྐུལ་རྒྱུ་དང་དེ་སྔོན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཡི་ནང་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་འདི་ལྟ་བུའི་ལས་འགུལ་ཞིག་སྤེལ་ཡོད་པ་འགྲེལ་བརྗོད་གནང་བྱུང། དགུ་བརྒྱ་བརྒྱད་ཅུ་ནང་ལོགས་ནས་ཨ་ནི་ཁོ་ཚོ་ཡན་ཏ་ཟེར་ཡ་ཅིག་ཡོད་རེད་དེ། དེ་ནས་བཟུང་སྟེ་ཨ་ནི་དེ་འདྲ་གི་གཟུགས་རྟགས་ཅིག་ཡོད་རེད་ད་ཁོ་རང་ཚོའི་དེ་འདྲ་ལས་འགུལ་སྤེལ་དུས་སྒང་ལ་མང་ཆེ་བ་དེ་བོད་ཀྱི་ས་ཐོག་ནས་ལྷག་པར་དུ་ལྷ་ས་གཙོ་བྱས་བོད་ཀྱི་ས་ཆ་ནས་ཨ་ནི་དེ་ཚོ་ཚང་མ་ཆབ་སྲིད་ཀྱི་དམིགས་ཡུལ་ཡོད་ཡ་དང། ཨ་ཆབ་སྲིད་ཀྱི་དགོས་མཁོ་དབང་གི་ཨ་ནི་ལས་འགུལ་སྤེལ་གྱི་ཡོད་ཡ་དེ་གསལ་པོ་འདྲ་བོ་ཅིག་རེད་ལ་ད་ཁོ་ཚོ་མིང་བཏགས་སྟངས་དང་ཨ་ནི་ཁོ་རང་ཚོ་གསར་འགྱུར་ནང་དོན་ལ་དོན་ཡ་གནས་ཚད་དེ་ཡང་རྣམ་པ་གཞན་འདྲ་ཅིག་ཆགས་བསྡད་ཡོད་མ་རེད་དོན་གྱི་ངོ་བོ་དེ་ད་བོད་ཀྱི་སྤྱི་ཚོགས་ནང་ལོགས་ལ་ཞིག་འཇིགས་སྣང་སྐུལ་ཡ་དང། བོད་པ་ལ་མ་ཅིག་དྲག་གནོན་བྱེད་ཡ་གི་གི་རྣམ་འགྱུར་དང་ཨ་ནི་ཅིག་ད་ཅིག་ཤེས་རྣམ་པ་གང་ལས་ཨ་ནི་ཞེད་སྣང་སྐྱེ་ཡ་གི་དེའི་གི་ནུས་པ་དེ་ཞིག་ཆེན་པོ་འདྲ་བོ་ཞིག་རེད་བསམ་གི། གཞན་ཡང་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་གཏོང་བ་ཞེས་པའི་ལས་འགུལ་འདིའི་རིགས་ནི་དུས་ཚོད་ངེས་མེད་ཡིན་པ་དང་སྐབས་རེ་ལོ་གཅིག་ན་ཚར་གཉིས་གསུམ་དེ་འདྲ་སྤེལ་སྲོལ་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་གསུངས་བྱུང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གི་དགོངས་བཞེད་དང། མཐུན་འགྱུར་འོག་རྒྱ་གར་ཨུ་ཏར་པར་དེཤ་མངའ་སྡེའི་ནང་ཡོད་པའི། སངས་རྒྱས་ཀྱིས་ཆོ་འཕྲུལ་བསྟན་པ་དང་དབྱར་གནས་བཞུགས་པའི་གནས་མཉན་ཡོད་དུ། རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ཁག་བཅུ་ལྷག་ནས། དགེ་སློང་མ་དང་དགེ་ཚུལ་མ་བཅས་ཁྱོན་བཙུན་མའི་ཞལ་གྲངས་བརྒྱ་དང་བཞི་བཅུ་ལྷག་ནས། དབྱར་གནས་ཟླ་བ་གཅིག་དང་ཕྱེད་ཀའི་རིང་བཞུགས་གནང་སྟེ་འདི་ཚེས་བཅོ་ལྔ་ཉིན། ལེགས་པར་མཇུག་སྒྲིལ་བྱུང་ཡོད་པ་རེད་འདུག་དེའི་སྐོར་འབྲི་གུང་སྐྱབས་མགོན་མཆོག་གི་མགྲིན་ཚབ་པ་མཁན་པོ་དཀོན་མཆོག་རང་གྲོལ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་མཆོག་གིས་རླབས་ཆེན་གྱི་དགོངས་གཞི་དང། མཐུན་འགྱུར་གང་འདྲ་བཀའ་དྲིན་བསྐྱངས་གནང་བྱས་རྒྱལ་ཁབ་ཁག་བཅུ་ཟིན་ནས་ཕེབས་པའི་དགེ་སློང་མའི་ཚོགས་དང། དགེ་ཚུལ་མའི་གི་ཚོགས་བཅས་ཀྱི་ད་ཁྱོན་བསྡོམས་པའི་དགེ་བརྒྱ་དང། བཞི་བཅུ་ཞེ་གྲངས་ལྷག་ལྷག་ཅིག་གང་འདྲ་ཅིག་ལྷན་འཛོམས་ཐོག་ནས་ད་དབྱར་གནས།

ད་རིང་དབྱར་གནས་དེའི་མཇུག་སྒྲིལ་མཛད་སྒོའི་ཐོག་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་དང། གང་ཉིད་ཀྱི་ཞལ་སློབ་ཐེ་ཝན་ནས་ཡིན་པ་རིན་ཆེན་རྡོ་རྗེ་རིན་པོ་ཆེ་མཆོག་གིས་གཙོས་པའི་སློབ་མ་སུམ་བརྒྱ་ཙམ་ཞིག་དང་ལ་དྭགས་ནས་རི་ལྗོངས་ཡར་རྒྱས་ཚོགས་ཆེན་གྱི་འབུམ་རམས་པ། རྒྱལ་མཚན་བྷེ་ལ་དང་མཁན་པོ་ཉི་མ་རྒྱལ་མཚན་ལགས་ལྷན་བཞུགས་གནང་ཡོད་པ་རེད་འདུག་ལ། སྐབས་དེར་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས་སངས་རྒྱས་ཀྱིས་གནས་དེར་དབྱར་གནས་ཐེངས་ཉི་ཤུ་རྩ་ལྔ་ཚུགས་པའི་གནས་དེ་ད་ལན་དབྱར་གནས་ཚུགས་ཐུབ་པ་དེར་དོན་སྙིང་ལྡན་པ་ཞིག་བྱུང་ཡོད་སྐོར་བཀའ་སློབ་གནང་འདུག། ཞེས་སངས་རྒྱས་ཀྱི་དེ་ནས་ཟླ་བ་དང་པོ་ཆོ་འཕྲུལ་གྱི་དུས་ཆེན་འདིའི་གནས་འདི་ད་ལྟ་འདིའི་ལམ་ཁ་ནས་ཡར་ཕྱིན་ན་ཕལ་ཆེར། དེ་ནས་ཀུང་ཁྲེ་བརྒྱ་དང་ལྔ་བཅུ་ཡས་མས་ཅིག་འདི་ད་གའི་ལམ་ཁའི་འཁྲིས་དེ་རི་འབུར་འབུར་འདིའི་སྒང་ལ་གནས་འདི་རེད། ཨ་ནི་ཚུར་སྦྱོར་ངོ་ད་ལྟ་གནས་འདི་ཁྱེད་རྣམ་ཚོ་ཕེབས་ཡོད་རེད་དེ་ནས། རྒྱལ་བུ་རྒྱལ་བྱེད་ཀྱི་ཚལ། ཛེ་ཏ་བ་ན་ཟེར་དུས་འདི་སངས་རྒྱས་བཅོམ་ལྡན་འདས་བཞུགས་གནས་གཙོ་བོ་བྱས། ཨན་དེའི་དབྱར་གནས་ལོ་ཉི་ཤུ་ཐམ་པ། ཚུགས། ཨན་འདིའི་ཤར་གྱི་ཕྱོགས་དེ་ཡང་ད་ལྟ་ང་ཚོ་འདིའི་དགོན་པ་འདི་རྒྱབ་ལོགས་དེ་ནས་ཕར་ཕྱིན་ནི། ཨན་ནི། ཤར་གྱི་དགོན་པ་བྱས་བྱས། སྔ་མ་དེ་ནི། བྷང་ལ་དེཤ་ནས་མི་ཚང་ཕྱུག་པོ་ཅིག། རི་དྭགས་འཛིན་མ་ཟེར་མཁན་ཅིག་ཡོང་མནའ་མ་ཡོང་ནི་འདི་ཡིས་བརྒྱབ་བྱས་དེའི་ཡར་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་ལོ་ལྔ། གདན་འདྲེན་ཞུས་ཅིང་ལོ་ལྔ་དབྱར་གནས་ཚུགས་ཤིང་ཁྱོན་དེ་ནས་ལོ་ཉི་ཤུ་རྩ་ལྔ་ཚུགས་པས་དེ་ནི་གནས་རྩ་ཆེན་པོ་ཅིག། ད་དེ་འདྲའི་ཅིག་ལ་ད་རེས་དབྱར་གནས་ཚུགས་ཐུབ་པ་དེ་དཔེ་དོན་སྙིང་ལྡན་པ་དང། དེ་ནི་ང་རང་ཚོ་བཀྲ་ཤིས་པོ་ཅིག་རེད་བསམ་གི། དབྱར་གནས་དེའི་སྐབས་ལྷན་ཞུགས་གནང་བའི་སྒྲོལ་མ་གླིང་བཙུན་དགོན་གྱི་བཙུན་མ་བདེ་ཆེན་ཆོས་སྒྲོན་ལགས་ནས་ད་ལན་དབྱར་གནས་དེའི་སྐབས་རྒྱལ་ཁབ་དང་མི་རིགས་འདྲ་མིན་གྱི་བཙུན་མ་ལྷན་ཞུགས་གནང་སྟེ། ཉམས་མྱོང་ཕུན་སུམ་ཚོགས་པ་ཞིག་བྱུང་ཡོད་སྐོར་མྱོང་ཚོར་གསུངས་གནང་བྱུང། ཉམས་མྱོང་དཔེ་མང་མང་པོ་རག་སོང་ནས། ཅིག་གང་ཅིའི་ཐོག་ལ་ཅིག་དགོན་པ་ཡིན་ན་འདྲ་མི་འདྲ་ནས་ཕེབས་པ་དང་རྒྱལ་ཁབ་མི་རིགས་འདྲ་མི་འདྲ་ནས་ད་ཕེབས་ཡིན་ཙང། དེ་ལ་བབས་པའི་སོ་སོ་ལ་ཉམས་མྱོང་མི་ཚེ་ནང་གི་ཉམས་མྱོང་ཕུན་སུམ་ཚོགས་པ་ཅིག་རག་སོང་བསམ་པའི་སོ་སོའི་ངོས་ནས་དེ་འདྲ་ཅིག་ངོས་འཛིན་ཞུ་གི་ཡོད། ཡང་མ་འོངས་པ་ཡིན་ན་འདི་འདྲའི་འདྲ་པོ་ཅིག་གི་གོ་སྐབས་རག་པ་ཡིན་ན། ང་ཚོའི་བཙུན་མ་ཚོས་ཚང་མས་ཅིག་མཉམ་ཞུགས་གནང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་པ་དྲན་གྱི་ཡོད། ཡང་ཨ་རིའི་རྒྱལ་ས་ཝོ་ཤིང་ཏོན་ནས་ཕེབས་པའི་བཙུན་མ་བསྟན་འཛིན་ཚེ་དཔལ་ལགས་ཀྱིས་དབྱར་གནས་དེའི་སྐབས་ཉམས་མྱོང་བརྗོད་ཡས་ལ། and it was an amazing opportunity to learn from each other's ད་ལན་བཙུན་མ་བརྒྱ་དང་བཞི་བཅུ་ལྷག་ལྷན་ཞུགས་གནང་བའི་རྒྱལ་སྤྱིའི་རང་བཞིན་ལྡན་པའི་དབྱར་གནས་དེའི་ལྷན་འཛོམས་སྐབས། བསླབ་པ་གསུམ་གྱི་ཉམས་ལེན་མཚོན་པའི་ནང་ཆོས་ཐོག་གྲོས་བསྡུར་བགྲོ་གླེང་གིས་ཕན་ཚུན་བསམ་ཚུལ་བརྗེ་ལེན་གནང་བ་དང། སྔ་དགོང་གཉིས་ཀྱི་དུས་སུ་སྒོམ་ཉམས་ལེན་བྱེད་སྟངས་སོགས་ཀྱི་ཐད། སྦྱོང་བརྡར་གནང་སྟེ་ཉམས་མྱོང་འདྲ་མིན་བྱུང་ཡོད་པ་གསུངས་གནང་བྱུང། དེ་བཞིན་ཡང་འབྲུག་ནས་ཕེབས་པའི་བཙུན་མ་བསོད་ནམས་ཆོས་སྒྲོན་ལགས་ཀྱིས་གསུངས་ན། This is our first varsa for Bhutanese nuns འབྲི་གུང་སྐྱབས་མགོན་རིན་པོ་ཆེ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ལན་ཐེངས་དང་པོ་རྒྱལ་སྤྱིའི་རང་བཞིན་ལྡན་པའི་དགེ་སློང་མའི་དབྱར་གནས་འཚོགས་རྒྱུའི་སྐལ་བཟང་གོ་སྐབས་ཐོབ་པར། ངས་འབྲུག་པའི་བཙུན་མ་ཡོངས་ཀྱི་ཚབ་ཞུས་ཏེ་རིན་པོ་ཆེ་མཆོག་ལ་བཀའ་དྲིན་རྗེས་དྲན་ཞུས་པ་དང་སྦྲགས། ད་ལན་ང་ཚོའི་འབྲུག་པའི་བཙུན་མ་རྣམས་ཀྱི་དབྱར་གནས་ཚུགས་པ་ཐེངས་དང་པོ་ཡིན་པ་མ་ཟད། དེ་ཡང་སངས་རྒྱས་ཀྱི་གནས་མཉན་ཡོད་དུ་འཚོགས་རྒྱུ་བྱུང་བར་སྐལ་བ་བཟང་པོ་ཞིག་ཡིན་པ་སོགས་ཀྱི་ཉམས་མྱོང་བརྗོད་བྱུང། གཞན་ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་གར་ཨུ་ཏེར་པི་རྡེཤ་མངའ་སྡེའི་ནང་ཆགས་པའི་མཉན་ཡོད་དུ་འབར་མ་དང་སིང་ག་ལ་སོགས་འཕགས་པ་གནས་བརྟན་སྡེ་པའི་དགེ་སློང་བརྒྱ་དང་བརྒྱད། ལྷན་ཞུགས་ཀྱིས་དམ་ཆོས་འདུལ་བའི་ཕྱག་བཞེས་དང་བསྟུན་པའི་དབྱར་གནས་ཚོགས་གནང་ཡོད་པ་དང། འདི་ལོའི་དབྱར་གནས་སྐབས་ཨ་རི་དང་ཐའེ་ཝན། ཝེཏ་ནམ་དང་འབྲུག། རྒྱ་གར་དང་བལ་ཡུལ། ཐའེ་ལན་དང་ནིའུ་ཛི་ལན། ཧྥ་རན་སོགས་རྒྱལ་ཁབ་འདྲ་མིན་ནས་ལྷན་ཞུགས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན། ཨ་རི་ནིའུ་ཡོག་མངའ་སྡེའི་ཨེ་ཏི་ཀ་གྲོང་ཁྱེར་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་དང་ཤེས་ཡོན་སློབ་གཉེར་བསྟི་གནས་ཁང་དབུ་འབྱེད་གནང་ཡོད་པ་དེ་ནི་ནུབ་ཕྱོགས་ཡུལ་གྲུ་ཞིག་གི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་བཞེངས་སྐྲུན་ཞུས་པ་ཆེས་ཐོག་མ་དེ་ཡིན་པ་རེད། དེ་རིང་གི་གླེང་མོལ་གྱི་ལེ་ཚན་ནང་དཔེ་མཛོད་དང་ཤེས་ཡོན་སློབ་གཉེར་བསྟི་གནས་ཁང་དབུ་འབྱེད་ཀྱི་མཛད་སྒོར་དབུ་བཞུགས་མཛད་པའི་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་དང་རྣམ་གྲྭ་ནང་བསྟན་སློབ་གཉེར་ཁང་གི་འགན་འཛིན་སྐུ་ཞབས་བསྟན་འཛིན་ཆོས་བཟང་ལགས་གཉིས་དང་ལྷན་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་འདི་གསན་རོགས་གནང།

དངོས་སུ་སྐུ་བཅར་གནང་བ་རེད། ད་རིང་གི་གླེང་མོལ་ལེ་ཚན་ནང་ད་ལྟ་རྣམ་རྒྱལ་གྲྭ་ཚང་གི་མཁན་རིན་པོ་ཆེ་རེད་ཁྲོམ་ཐོག་རིན་པོ་ཆེ་ང་ཚོའི་གླེང་མོལ་ལེ་ཚན་ནང་དེ་འབྲེལ་ཞུས་བྱས། སྤྱི་ཡོངས་ནས་ད་རིང་བསྟི་གནས་ཁང་འདི་གི་ལས་འཆར་དང་འབྲེལ་བྱས་བཀའ་མོལ་ཞུས་པ་ཡིན། ཐོག་མ་དེ་ང་ཚོ་གོ་སྐབས་གནང་བར་སྙིང་ཐག་པ་ནས་ཐུགས་རྗེ་གནང་རིན་པོ་ཆེ། ང་ཚོའི་ཐུགས་ཆེ་གནང། ད་ལྟ་རིན་པོ་ཆེ་ཆེད་མངགས་རྒྱ་གར་ནས་ད་རིང་ཨི་ཏི་ཀ་ས་གནས། ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་དང་འབྲེལ་བྱས་ཏེ་དཔེ་མཛོད་ཁང་རེད་འགྲེམས་སྟོན་ཁང་རེད་དེ་ག་ནང་བཞིན་དང་དམིགས་བསལ་གྱི་ཤེས་ཡོན་བསྟི་གནས་གང་ཞིག་དེ་འདྲས་དབུ་འབྱེད་ཆེད་ཕེབས་པ་རེད། ཐོག་མར་དེ་རིན་པོ་ཆེས་ད་ལྟ་འཆར་གཞི་འདི་གཅིག་ཐོག་མ་བྱུང་བ་ནས་བྱས་ད་ད་རེས་བསྒྲུབས་ཟིན་པའི་གི་དུས་ཡུན་འདི་གི་ཚོར་བ་དང་ད་དངོས་སུ་ད་ད་རེས་བསྟི་གནས་ཁང་དེ་འདྲས་མཇལ་ཡོང་དུས་ཚོར་བ་དེ་ག་འདྲས་ཅིག་བྱུང་ཡོད་པ་ང་ཚོ་གསན་མཁན་རྣམ་པ་ཚོའི་ཆེད་དུ་ངོ་སྤྲོད་ཅིག་གནང། གསན་མཁན་རྣམ་པ་ལྷན་རྒྱས་ལགས།

ད་འབྲེལ་བ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། དེ་འདྲ་ཡིན་ཙང་ད་སྐུ་མདུན་ད་ལྟ་བར་དུ་དཔེར་ནང་པ་ཡིན་པ་དང་མ་ཡིན་པ་ཡོངས་ལ་དེ་ནས་ཅིག་མཛད་འཕྲིན་རླབས་པོ་ཆེ་འདི་འདྲ་ཞིག་བསྐྱངས་བཞིན་པ་བསྐྱངས་དང་བསྐྱངས་མུས་ཡིན་པ་དེ་ང་ཚོའི་ངོས་ནས་རྣམ་རྒྱལ་གྲྭ་ཚང་གཙོ་བོ་གཙོ་བོ་དེ་རྡ་རམ་ས་ལ་ཡོད་མཁན་རྣམ་རྒྱལ་གྲྭ་ཚང་དབུས་དབུས་བྱས། དེ་ནས་ད་འདི་ཡན་ལག་རེད། དེ་འདྲ་ཡིན་ཙང་དབུས་དང་ཡན་ལག་གཉིས་ཀའི་ཐོག་ནས་ཕྱི་ནས་མ་གྲོས་བསམ་པ་གཅིག་མཐུན་གྱིས་ད་ང་རང་ཚོ་ཚང་མ་བྱུང་བ་མ་འོངས་པ་ན། རྒྱལ་བ་རིན་པོ་ཆེས་ག་དུས་ཡིན་ན་ཤེས་ཡོན་བསྟི་གནས་ཤེས་ཡོན་དེ་སློབ་སྦྱོང་བྱེད་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཟེར་བཀའ་གནང་བ་ནང་བཞིན་གྱིས་ང་ཚོ་ཤེས་ཡོན་བསྟི་གནས་ཁང་ཅིག་ངེས་པར་དུ་བཙུགས་དགོས་འདུག་ཟེར་ནས

མཚན་གནས་རྗེས་དྲན་གྱི་དེ་འདྲས་ཅིག་འཛུགས་སྐྲུན་ཅིག་ཞུ་ཐུབ་པ་དེ་ཞེ་པོ་ཅིག་ཡག་པོ་ཞེ་པོ་ཅིག་འདུག་བསམ་དྲན་སོང། དེ་འདྲ་ཡིན་ཙང། ད་ཁ་སང་ངས་ཡ་གི་མཛད་སྒོའི་སྐབས་ལ་ངས་སྙན་སེང་ཞུས་པ་ཡིན། གཙོ་བོ་གཙོ་བོ་དེ་རྣམ་རྒྱལ་གྲྭ་ཚང་གི་དབུས་ཀྱི་ཐོག་ནས་འགན་ཁུར་གི་རེད་དེ་ནས་ཡང་དེའི་ཡན་ལག་དང་ཨི་ཏི་ཀ་ལ་ཡོད་པའི་གི་ཆོས་ཚོགས་ཀྱི་གོ་སྒྲིག་ཞུ་ཡོད་ཅིག་འདུག་ཟེར་རེད། དེ་འདྲ་ཡིན་ཙང་གཙོ་བོ་གཙོ་བོ་དེ་རྒྱལ་བ་རིན་པོ་ཆེའི་ཐུགས་འདོད་ག་རེ་ཡོད་པ་དེ་དགོངས་བཞེད་ག་རེ་ཡོད་པ་དེ་ང་ཚོས་སྒྲུབ་དགོས་ཡ་དེ་རེད། དེ་ཡང་གཙོ་བོ་གཙོ་བོ་དེ་ད་གཞི་མ་འདྲ་དེ་མ་སོང་ན། གཅིག་ཕྱི་ཡི་བཀོད་པ་དེ་མ་སོང་ན་ངེས་པར་དུ་དགོས་ཡ་གཅིག་རེད། དཔེ་མཛོད་ཁང་དང་གཅིག་ཤེས་ཡོན་བསྟི་གནས་ཁང་སློབ་སྦྱོང་བྱེད་ས་གི་ས་ཆ་དེ་དངོས་གནས་དྲང་གནས་ཧ་ལས་པའི་གལ་ཆེན་པོ་རེད། ཡིན་ན་ཡང་དེ་དེ་ཙམ་གྱིས་འགྲིག་གི་རེད་པས་ཟེར་ན་དེ་ཙམ་གྱིས་འགྲིག་གི་མི་འདུག་དེ་ནི་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེའི་དགོངས་བཞེད་ག་རེ་ཡོད་ཟེར་ན་ད

དེའི་ནང་ནས་རྒྱལ་བ་རིན་པོ་ཆེའི་དགོངས་གཞི་གཙོ་བོ་འགྲོ་བ་དེ་བདུད་ཟུར་དཀའ་ངལ་སེལ་གྱི་དོན་དག་ལ་ད་ལྟ་བར་དུ་སྐུ་ལས་ཞེ་པོ་བསྐྱོན་ཏེ་ཡོད་པ་དང་ལྷག་པར་དུ་ནང་པ་ཡིན་པ་དང་མ་ཡིན་པ་ཚང་མ་ལ་དེ་བཀའ་སློབ་གནང་རྗེས་གྲུབ་འབྲས་ཞེ་པོ་ཞིག་ཐོན་ཡོད་པ་དང་དེ་འདྲ་ཡིན་ཙང་ང་རང་ཚོ་གི་དེ་དབང་དཔུང་འདེགས་ཀྱི་ཐོག་ནས་ད་ང་ཚོ་ཞབས་ཕྱི་ཞུ་ཐུབ་པ་ཡིན་ན་ཞེ་པོ་ཞིག་གལ་ཆེན་པོ་རེད་ཟེར་དེ་ཙམ་གྱིས་མ་ཟད་པར་ཁ་སང་སྐུ་མདུན་གྱིས་བཀའ་གནང་སོང་བ་ག་རེ་ཟེར་ན། འདོན་པ་འདོན་པ་དང་དེ་འདྲས་ཅིག་ང་རང་ཚོ་ཅིག་སྔགས་བསག་ཡ་དང་དེ་འདྲས་ཀྱི་གལ་ཆེན་པོ་དེ་རེད། ཡིན་ན་ཡང་དེ་ཙམ་ཅིག་གལ་ཆེན་པོ་ཞུ་ཡི་མ་རེད། ཡིན་ན་ཡང་སློབ་སྦྱོང་སྤྲད་དགོས་རེད། སློབ་སྦྱོང་དེ་ནས་དངོས་གནས་དྲང་གནས་ཡིན་གཅིག་མིན་གཅིག་ནང་པ་ཡིན་དགོས་མ་རེད། ནང་པ་ཡིན་པ་དང་མ་ཡིན་པ་ཚང་མ་ལ་དངོས་གནས་དྲང་གནས་ཅིག་སེམས་ཞི་བདེ་ཡོང་ཡ་དང་སེམས་པ་སྐྱིད་པོ་ཡོང་ཡ་དང་དེ་ནས་ཅིག་ཚང་མ་དཔེ་མཐུན་པོ་ཡག་པོ་ཡོང་ཡ་གི་དོན་དག་ལ་དེ་ང་ཚོ

སློབ་སྦྱོང་སྤྲད་ནས་མི་མང་པོ་ཅིག་དཔེ་གྲངས་ལས་འདས་པ་ཅིག་ལ། ད་ལྟ་འདིའི་ས་ཆ་ཧ་ཅང་གི་ཆེན་པོ་ཅིག་མ་རེད་དེ་ཡིན་ན་ཡང་འདིའི་སྟེང་ནས་ཚང་མ་དངོས་གནས་དྲང་གནས་འདིར་སློབ་སྦྱོང་བྱེད་ཡག་གི་ཚང་མ།

དེ་ད་གཙོ་ཆེ་ཤོས་རྒྱལ་བ་རིན་པོ་ཆེ་གི་ཐུགས་བསྐྱེད་དམ་བཅའ་གི་ནང་ནས་གཙོ་བོ་ང་བོད་པ་ཡིན་པའི་ཆ་ནས་བོད་ཀྱི་ཆོས་དང་རིག་གཞུང་ཟེར་མཁན་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཟེར་ད་བཀའ་ཡང་ཡང་གནང་གི་ཡོད་རེད་པ་ད་དེ་གལ་ཆེན་པོ་ཞེ་པོ་ཅིག་རེད། བོད་ཀྱི་ཆོས་དང་རིག་གཞུང་ཟེར་མཁན་དེ་ད་ཞེ་དྲག་གི་རྩ་ཆེན་པོ་དེ་འདྲའི་སོང་ཙང་ང་ཚོ་དེ་སློབ་སྦྱོང་བཅས་བཀྲལ་བའི་ཐོག་ལ་ང་ཚོ་ཕྱི་རྒྱལ་རྐྱང་རྐྱང་སློབ་སྦྱོང་བྱེད་ཡ་རྩ་འདི་འདྲ་ཡོད་མ་རེད། གཙོ་བོ་གཙོ་བོ་དེ་བོད་པའི་གི་གཞོན་སྐྱེས་དེ་ཚོ་དོ་སྣང་ཡག་པོ་བྱུང་བ་ཡིན་ན། ཨ་ལས་དང་པོ་དོ་སྣང་ལ་རག་ལས་པ་རེད་བ། དོ་སྣང་ཡག་པོ་ཅིག་བྱེད་ཅིག་ཡོང་པ་ཡིན་ན་ང་རང་ཚོ་སྡོད་སའི་བོད་པའི་གི་དཔེ་མཛོད་ཁང་ཅིག་དང་བོད་པའི་གི་ཤེས་ཡོན་ལྟེ་གནས་ཁང་ཅིག་སོང་ཙང

སྐུ་ཞབས་བསྟན་འཛིན་ཤོ་ས་ལགས་ད་ད་ལྟ། ཁ་སང་སྤྱི་ཟླ་དགུ་པའི་ཚེས་བརྒྱད་ཉིན་ད་རིང་གི་བསྟི་གནས་ཁང་འདི་ལེགས་གྲུབ་ཟིན་པ་རེད། དེའི་རྒྱབ་ལ་རྒྱབ་ལྗོངས། ད། ཅིག་སྐུ་ལས་བསྐྱོན་ལོ་རྒྱུས་རིན་པོ་ཞུ་ཅི་ཡོད་རེད། ང་ཚོའི་གསན་མཁན་རྣམ་པ་ཚོའི་ཆེད་དུ་ད། ཅིག། ངོ་སྤྲོད་ཐུང་ཐུང་ཞིག་གནང་དང་ད་རེ་འདིའི་ཐོག་མ། འཆར་གཞི་འདི་ག་ནས་བྱུང་བ་རེད་ག་དུས་བྱུང་བ་རེད་ཨ་ནི། གཙོ་གྲས་གཅིག་འདི་ད་རྒྱབ་སྐྱོར་རེད་ལྷག་པར་དུ་དཔལ་འབྱོར་གྱི་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་པོ་ཅིག་དགོས་ཡོད་དུས་འདི་འདྲའི། ག་བ་ནས་བྱུང་ཡིན་པ་ཨ་ནི་སྐུ་ལས་ག་ཚོད་ཅིག་བྱུང་ཡིན་པ་འདི་ངོ་སྤྲོད་ཐུང་ཐུང་ཞིག་གནང་ད།

བཅུ་གཉིས་བཅུ་གསུམ་དུ་བ་ང་སྟེ་ཨ་རི་ལ་སླེབས་ཏེ་དབྱིན་ཇི་སྦྱང་ཁར་འགྲོ་གི་ཡོད་དེ་ནས་ཡིན་དུས་ཙམ་པ་ཉི་མ་གཅིག་དཔེ་མཛོད་ཀྱི་ཁང་ནང་ཕྱིན་དུས་ཙམ་པ་སྐྱབས་མགོན་རིན་པོ་ཆེ་གི་ཕྱག་དེབ་བཅོ་ལྔ་བཅུ་དྲུག་ཅིག་དུ་མཇལ་སོང། ཡིན་དུས་ཙམ་པ་ད་ཕྱི་གི་ལུང་པ་ནང་སྐྱབས་མགོན་རིན་པོ་ཆེའི་དཔེ་དེབ་དེ་འདྲའི་ཅིག་མཇལ་དུས་ཙམ་པ་ཡང་སེམས་ནང་ལ་དགའ་ཚོར་ཞེ་པོ་སླེབས་ཀྱི་འདུག་པ། ཡིན་དུས་ཨ་ནེ་གཅིག་ཟླ་བ་གཉིས་གསུམ་རྗེས་ལ་ཡང་བསྐྱར་ཅིག་དཔེ་མཛོད་འགྲོ་དུས་ཙམ་པ་དེ་དཔེ་མཛོད་དེ་སྒོ་བརྒྱབ་ཚར་བཞག

གྲྭ་ཚང་མཁན་རིན་པོ་ཆེ་དང་གྲྭ་ཚང་ལྷན་རྒྱས་རྣམ་པ་སོགས་བཀའ་བསྡུར་ཞུས། ཨ་ནི་ཁོང་ཚོས་ཅིག་ཚང་མ་གིས་གཅིག་མཐུན་གྱི་ཐོག་ནས་དཔེ་འཆར་གཞི་ཡག་པོ་འདུག་གསུངས་རྗེས་སྐུ་མདུན་ལ་སྙན་སེང་ཞུས་རྗེས་སྐྱབས་མགོན་རིན་པོ་ཆེ་བཀའ་འཁྲོལ་ཐོབ་བསྡད་པ་བྱས། ཨ་ནི་ད་ཉིས་སྟོང་བཅུ་དྲུག་ནས་བྱས་ད་དུག་བཅུ་བདུན་ནས་ད་ལས་གཞི་དངོས་སུ་འགོ་འཛུགས་བྱས་ད་ད་ལྟ

གོ་སྐབས་ཅིག་བྱུང་ཡོད་པ་ཅིག་གསུངས་བསྡད་ཀྱི་འདུག་ད་ད་ལྟ་བསྟི་གནས་ཁང་འདི་ཡི་དམིགས་ཡུལ་གཙོ་གྲས་གཅིག་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་ཆོས་དང་མ་འབྲེལ་བའི་བཟང་སྤྱོད་གོང་སྤེལ་རེད་ད་ག་ནང་བཞིན་ཅིག་ཐུགས་བསྐྱེད་དམ་བཅའ་བཞི་ད་བོད་མི་གཙོས་པའི་གི་ད་གོ་ལ་ཁྱོན་ཡོངས་ནང་ལོགས་ལ་ཅིག་ཐུགས་ཕན་ཧ་ལས་པའི་གི་ཆེན་པོ་གསོས་ཐུབ་ཡས་གི་དམིགས་ཡུལ་ཅིག་ཟིན་ཤག་ད་ད་བསྟི་ད་ཆོས་གསང་ལ་ལ་འདི་ད་རེས་ལེགས་འགྲུབ་ཟིན་པ་རེད། ད་མ་འོངས་པར་འཆར་གཞི་ག་རེ་ཡོད་ན། དེའི་ནང་ལོགས་ལ་ཅིག་ཚོགས་འདུ་རིགས་དེ་འདྲ་ཚོགས་ཡ་ཡིན་ཟེར་བྱས་དམིགས་ཡུལ་ནང་ལོགས་ལ་འདུག་ཚོགས་འདུ་ཚོགས་འདུ་དེ་ཚོ་གྲ་སྒྲིག་ག་འདྲས་གནང་ཡ་ཡིན་ན་ཨ་ནི། ཅིག་ཡོང་པ་ཡིན་ན་རིན་པ་སྤྲད་དགོས་རེད་མ་རེད་པས་ཨ་ནི་བོད་པའི་གི་སློབ་ཕྲུག་ཚོ་གི་འདི་ས་ཚིགས་འདི་བེད་སྤྱོད་ག་འདྲས་གནང་ཐུབ་ཀྱི་རེད། ཨ་ལགས་རེད་ད་ང་ཚོས་དཔེ་ཕྱི་རྒྱལ་ལུང་པ་གཅིག་ནང་ལ་ཡ་སྐྱབས་མགོན་རིན་པོ་ཆེའི་དཔེ་མཛོད་དང་ཤེས་ཡོན་ལྟེ་གནས་ཁང་དེ་རིགས་འདྲ་བོ་ཅིག་འཛུགས་སྐྲུན་བྱེད་ཡ་དེ་དཔེ་མི་སྲིད་པའི་ཁག་པོ་ཡིན་པ་དང་ད་དེ་འཛུགས་སྐྲུན་བྱས་ནས་དེ་ལེགས་འགྲུབ་བྱུང་པ་རེད་དེ་དེ་ང་ཚོ་གི་དམིགས་ཡུལ་མཐར་ཐུག་དེ་མ་རེད་པ་གང་ཡིན་ཟེར་ན་དེ་འཛུགས་སྐྲུན་བྱས་ནས་དེའི་ནང་ལ་ཡ་ད་སྐྱབས་མགོན་རིན་པོ་ཆེ་གིས་ཁྱེད་རང་གསུངས་པ་ནང་བཞིན་གྱི་སྐྱབས་མགོན་རིན་པོ་ཆེའི་ཐུགས་ཀྱི་དམ་བཅའ་བཞིས་གཙོས་པའི་ཨ་ནེ་ཅིག་དཔེར་ན་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་རྣམ་པ་མང་པོ་ཡོད་རེད་པ་དེ་ཚང་མ་ལོ་ང་ཚོའི། བཀའ་སློབ་རེད། སྐྱབས་མགོན་རིན་པོ་ཆེའི་བཀའ་སློབ་རེད་སྐྱབས་མགོན་རིན་པོ་ཆེ་གསུང་རེད། རྩ་བ་ཆེན་པོ་བརྩིས་བསྡད་པ་ཙམ་མ་ཡིན་པར་སྐྱབས་མགོན་རིན་པོ་ཆེ་གསུང་དེ་ཚོ་སོ་སོས་སློབ་སྦྱོང་བྱེད་སོ་སོས་ཉམས་ལེན་བྱེད། སོ་སོའི་རྒྱུད་ཐོག་ལ་ཡང་སྐྱེས་ནས་ཨཱ་སོ་སོའི་དངོས་གནས་དྲང་གནས་མི་ཚེ་དོན་དང་ལྡན་པ་མི་ཚེ་བདེ་སྐྱིད་ལྡན་པ་ཅིག་ཡོང་བའི་ཐབས་ཤེས་གཏང་དགོས་ཀྱི་ཡོད་རེད་པ། དོན་དག་གཙོ་བོ་དེ་དེ་ཡིན་དུས་ཙམ་པ་ད་ང་ཚོ་བོད་པ་གཅིག་པུ་གི་དེ། ནང་ཁུལ་ལ་མ་ཡིན་པ། ཨ་ནི་བོད་པ་ལས་མཚམས་འདྲ་བ་བརྒལ་ནས་ཕྱི་རྒྱལ་མི་རིགས་ལ་ཡིན་ན་ཡང་ད་ཅིག་སྐྱབས་མགོན་རིན་པོ་ཆེའི་ཐུགས་བསྐྱེད་དམ་བཅའ་བཞི་དང་སྐྱབས་མགོན་རིན་པོ་ཆེ་རིན་ཐང་བྲལ་བའི་བཀའ་སློབ་དེ་ཚོ་མི་གཞན་གཞན་དག་ལ་ཡང་ཕྱི་རྒྱལ་མི་རིགས་གཞན་དག་ལ་ཡང་ངོ་སྤྲོད་བྱེད་ཡ་ལྷག་པར་དུ་དེང་དུས་ཀྱི་གཞོན་སྐྱེས་དེ་ཚོ་ལ་ཡང་སྐྱབས་མགོན་རིན་པོ་ཆེ་བཀའ་སློབ་དེ་ཚོ་ངོ་སྤྲོད་བྱས་ནས་དངོས་གནས་ཕན་ཕན་ཐོགས་རྒྱ་ཆེན་པོ་འགྱུར་ཐུབ་པའི་ཐད་ང་ཚོ་འབད་བརྩོན་བྱེད་དགོས་ཀྱི་ཡོད་རེད་པ། ངེད་ལ།

སོ་སོ་གི་བོད་མི་རིགས་ཀྱི་གཞོན་སྐྱེས་ཚོ་དང་ཕྱི་རྒྱལ་མི་རིགས་དེ་ཚོ་ལ་ཡ་སོ་སོ་གི་འགྲེལ་བཤད་མཐིལ་ཕྱིན་པ་བརྒྱབ་ཐུབ་ན། ཨ་ནི་བཀའ་འགྱུར་བསྟན་འགྱུར་ལས་ལྷག་པ་རུ་གཟིགས་ཀྱི་འདུག་དེང་སང་དུས་ཚོད་འདི་ལ། དེ་འདྲ་ཡིན་ཙང་གཅིག་དཔེ་མཛོད་ཁང་འདིའི་བརྒྱུད་ནས་མ་འོངས་པ་ང་ཚོ་བོད་རིགས་གཞོན་སྐྱེས་གཙོ་བོ་གྱུར་པའི་ཕྱི་རྒྱལ་གྱི་གཞོན་སྐྱེས་རྣམས་ལ་ཡང་ང་ཚོ་གིས་ཨ་ནི་དུས་དུས་སུ་ཟབ་སྦྱོང་ཚུགས་ཡ་ཨ་ནི་དབྱར་ཁར་ཡང་ང་ཚོ summer camp ཟེར་བ་དབྱར་ཁ་ང་ཚོ་དབྱར་དུས་ལ་ཡང་གུང་སེང་སྐབས་ལ་ཡང་འཛིན་གྲྭ་བདུན་ཕྲག་གཅིག་གཉིས་དེ་འདྲའི་ཁྲིད་ཡ། ཨ་ནི་གཙོ་བོ་ང་ཚོ་ལོ་དཔེར་ན་ལོ་གསུམ་གྱི་སློབ་ཚན་ནང་ཆོས་དང་ཚན་རིག་ལྟ་གྲུབ་ཀུན་བཏུས་དེ་ཚོ་སློབ་ཚན་བཞི་ལ་བཞག་པའི་ཐོག་ནས་ཟུར་ལ་ཡང་སྐྱབས་མགོན་རིན་པོ་ཆེ་གི་སེམས་ཀྱི་ཞི་བདེ་ཟེར་ཡ་དང་ནང་པའི་ལྟ་སྤྱོད་ཀུན་བཏུས་ཨ་ནི་གཅིག་ག་རེ་ལབ་དགོས་རེད། ཆོས་དང་མ་འབྲེལ་བའི་འཇིག་རྟེན་པའི་བཟང་སྤྱོད་ཕྱག་དེབ

ཀུ་ཤུ་ལགས་ངའི་དྲི་བ་གཅིག་འདི་ཡིན་ད། གཅིག་ད་རེའི་འདིའི་ཆ་ཤས་བསྟན་པའི་སྐབས་སུ་ད་རེའི་དཔེ་མཛོད་ཁང་རེད་འདི་གི་སྒྲོམ་གཞིའི་བཀོད་དབྱིབས་འདི་ད་ཨ་མི་རི་ཀའི་གི་སྲིད་འཛིན་གཅིག་ད་ལས་ཡུན་ཚར་བ་ཡིན་ན་ཁོ་རང་ཚོ་ད་འབྲེལ་བ་ཡོད་པའི་གི་ད་བྱས་རྗེས་རེད་ག་རེ་གསུང་འཕྲིན་པར་ག་རེ་ཡིན་ན་ཚང་མ་གཅིག་ཉར་ཚགས་བྱས་གི་ཨིན་སྐད་ཐོག་ནས་ད president's library ཞུས་རོགས་དེ་འདྲས་གཅིག་ལུགས་སྲོལ་དེ་འདྲས་བྱས་ད་ད་རེ་གོང་ས་མཆོག་གི་མཛད་པ་འཕྲིན་ལས་རེད་གོང་ས་མཆོག་གི་ད་བཀའ་དབང་རེད། གསུང་འཕྲིན་རེད་ཕྱག་དེབ་རེད་ད་དེའི་སྒྲ་མཛོད་དང་བརྙན་མཛོད་ཚང་མའི་ནང་ལོགས་ལ་ད་མཇུག་མ་ལོ་བཅུ་ཉི་ཤུ་ད་དུས་རབས་ནས་དུས་རབས་མི་མང་ཚོ་རེ་གི་ཅིག་ལྟ་ཡ་ད་གཟིགས་ཡ་ཉན་ཡོད་པ་ཅིག་ཡོད་རེད་བྱས་དེ་འདྲས་གསུང་གི་འདུག་ཨ་ནི་ད་ལྟ་ད་རྩ་བའི་རིམ་པ་མང་པོ་ཅིག་འགྲུབ་གི་ཡོད་རེད་ད་ལྟའི་ཆ་ལ་གལ་སྲིད་ད་ཅིག་ཉམས་ཞིབ་བྱེད་མཁན་ཅིག་དེ་ཕེབས་པ་ཡིན་ན། ཁོར་ཡུག་འདིའི་ནང་ལོགས་ལ་ག་རེ་ག་རེ་ཡོད་རེད་སྒྲ་མཛོད་བརྙན་མཛོད་དཔེ་དེབ་ག་ཚོད་ཡོད་རེད་འདི་ང་ཚོ་ཅིག་ངོ་སྤྲོད་ཞིག་གནང་རོགས།

གི་མི་རིགས་མི་རིགས་ཀྱི་དང་བོད་པའི་གཞོན་སྐྱེས་ལ་དེ་ཚོ་གཙོ་བོ་གྱུར་པའི་དེ་ཚོ་ལ་ཡང་ཆོས་དང་རིག་གཞུང་ངོ་སྤྲོད་གཙོ་བོ་བྱེད་ཡ་དང་སྐྱབས་མགོན་རིན་པོ་ཆེ་ཀྱི་བཀའ་སློབ་ཐུགས་ཀྱི་དམ་བཅའ་བཞི་ལ་སོགས་པ་དེ་ཚོ་ངོ་སྤྲོད་བྱས་ནས་བོད་པའི་སྤུ་གུ་དེ་ཚོ་མ་འོངས་པར་དངོས་གནས་བོད་རིགས་ཚད་དང་ལྡན་པ་ཞིག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་བཅས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།